ས་གོང་མ་ས་ཇི་བཞིན་དུ། རང་རང་དང་དེས་རྩ་ཉོན་རྩ་ཉོན་ལ་བྱེད། རྩ་ཉོན་ལས། ད་འདི་མན་ཆད་ཉེ་ཉོན་ལ་བརྟེན། ཉེ་ཉོན་བཅུ་དྲུག་ཡོད་རེད་བ་ཉེ་ཉོན་བཅུ་དྲུག་དེ་ཚོར་བ་ག་རེ་ག་རེ་དང་མཚུངས་ལྡན་འགྲོ་གི་རེད་ཟེར་ན་ད་དེ་ནི་འགྱོད་དང་ཕྲག་དོག་ཁྲོ་བ་དང། རྣམ་འཚེ་ཁོན་དུ་འཛིན་པ་དང་འཚིག་པ་ཡིད་མི་བདེ་བ་དང། སེར་སྣ་དག་ནི་བཟློག་པ་ཡིན། གཡོ་དང་སྒྱུ་དང་འཆབ་དང་གཉིས་ཀ་དང་ནི་བདེ་དང་རྒྱགས་པ་བཏང་སྙོམས་ཀུན་དུ་འགྲོ། བཞི་པོ་གཞན་ནི་ལྔ་དག་དང།

དེ་ནས་འདི་གཅིག་འདུག་བ། འདོད་ན་སྒྲིབ་རྣམས་མི་མཐུན་དང། ཟས་དང་བྱ་བ་གཅིག་པའི་ཕྱིར། གཉིས་གཅིག་ཕུང་པོ་གནོད་བྱེད་དང་ཐེ་ཚོམ་ཕྱིར་ན་ལྔ་ཉིད་དོ། སྒྲིབ་པ་ལྔ་ཞེས་ཤེས་པར་བྱ།

དེ་ནི་བྱ་བ་རྨུགས་གཉིད་ཀ་རྨུགས་པ་དང་གཉིད་གཉིས་ཀ་ལ་བ་སེམས་ནང་དུ་སྡུད་པ་དང་དེ་སེམས་བུ་གས་མི་གསལ་བར་བྱེད་པའི་བྱ་བ་གཅིག་པ་རེད། བྱ་བ་གཅིག་པ་དེ་འདྲ་ཡིན་ཙང་ནི་དེ། གཉེན་པོ་ཟས། བྱ་བ་གཅིག་པའི་སྒོ་ནས་ནི་རྨུགས་གཉིད་གྲངས་ཀ་གཅིག་ལ་བརྩི་བ་ཡིན། དེ་ག་ནང་བཞིན་རྒོད་པ་དང་འགྱོད་པ་གཉིས་པོ་དེ་ཡང་ནི། གཉེན་པོ་གཅིག་པ། ཟས་གཅིག་པ། བྱ་བ་གཅིག་པ་ཡིན་ཙང་ནི། གྲངས་ཀ་གཅིག་ལ་བརྩི་བ་ཡིན་རྒོད་འགྱོད་གཉིས་པོ་དེ། སྒྲིབ་པ་ལྔ་བཞག་དུས་སྐབས་ལ་རྨུགས་གཉིད་གྲངས་ཀ་གཅིག་ལ་བརྩི་བ་ཡིན།

རྒྱུ་མཚན་གསུམ་གསུམ་ཚང་གི་འདུག་བ་ད་དེ་དེ་གཅིག་གིས་ཨར་ཀ་ཧྲ། གཉེན་པོ་གཅིག་པ་ཟས་གཅིག་པ་བྱ་བ་གཅིག་པ། ད་དེ་དུས་འདི་ཧ་གོ་སོང་དེ་མར་འགྲེལ་པ་ཁོ་རང་མར་ཀློག་ཤོད་དེ་འདྲ་དེ་འདྲ་ག་རེད། འདོད་ན་སྒྲིབ་རྣམས་མི་མཐུན་དང་ཟས་དང་བྱ་བ་གཅིག་པའི་ཕྱིར། གཉིས་གཅིག་ཅེས་འདུག་བའང་དེ་དེ་འདྲའི། ཟས་དང། གཉེན་པོ་དང་བྱ་བ་གཅིག་པ་ཡིན་པའི་རྒྱུ་མཚན་གྱིས་ཨ་ནི། གཉིས་པོ་དེ་གཅིག་ལ་བརྩིས་པ་ཡིན་ཟེར་གྱི་ཟེར་གྱི་འདྲ། རྒོད་འགྱོད་གཉིས་པོ་དེ་གཅིག་ལ་བརྩི་རྨུགས་གཉིད་གཉིས་པོ་དེ་གཅིག་ལ་བརྩིས་པ་ཡིན་ཟེར་གྱི་གཉིས་གཅིག་གིས།

གྲྭ་པ་རབ་ཏུ་བྱུང་བ་བྱས་ཏེ་ཁྱིམ་པ་བྱེད་དེས་ན་ལས་ཀ་མང་པོ་ཁྱིམ་གྱི་བྱ་བ་ཁྱབ་བདག་བྱེད་ན། ཚར་ཡག་ཡོད་མ་རེད་བ། གྲྭ་པ་རབ་ཏུ་བྱུང་བ་བྱས་པ་དེས་ན། ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ཡིན་ཟེར་གྱི་དེས་ན་ཁྱིམ་པའི་བྱ་བ་དེ་སྤངས་ནས། ཐོས་བསམ་སྒོམ་གསུམ་ཡག་པོ་ཡོང་ཡག་གི་ཆེད་དུ་དེ་ནི་དེ་འདྲའི་ཡིན་ཟེར་གྱི་ཡོད་རེད་བ། དེ་ན་ཡིད་བྱེད་ན་འདོད་པ་ལ་འདུན་པ་དང་གནོད་སེམས་སུ་ཡང་མི་འདུག་པ་དང་ཚེ་འདི་ཀྱི་བྱ་བ་གཞན་དག་མང་པོ་ཞིག་ལ་མགོ་འཁོར་བ་བྱས་ནས། ཚུལ་ཁྲིམས་སྲུང་ཡག་དང་དེ་ནི་སྡོམ་པ་སྲུང་ཡག་བྱེད་ཕྱིར་ལ་དེ་ནི་ཡག་པོ་ཡོང་གི་ཡོད་མ་རེད་བ། དེ་འདྲའི་ཡིད་བྱེད་ན་དེ་ཚུལ་ཁྲིམས་སྲུང་བ་ལ་གནོད་པ་བྱེད་པ་ཡིན།

དེ་ནི་ཞི་གནས་ཐོབ་པ་ལ་གེགས་བྱེད་པ་ཡིན། ད་གེགས་བྱེད་པ་དེ་དེ་ལས་སྒྲིབ་པ་ཡིན་ཟེར་ན་ཡང་དཀའ་འདུག་གང་ལྟར་དེ་ནི་ཕུང་པོ་ཕུང་པོ་གསུམ་དེ་ལ་གནོད་པ་བྱེད་པ་ཡིན། གཉིས་གཅིག་ཕུང་པོ་གནོད་བྱེད་དང་ཕུང་པོ་ཟེར་དུས་ཁར་ཚུལ་ཁྲིམས་ཀྱི་ཕུང་པོ། ཏིང་ངེ་འཛིན་གྱི་ཕུང་པོ་ཤེས་རབ་ཀྱི་ཕུང་པོ་ཟེར་ན་འགྲིག་གི། ཕུང་པོ་གསུམ་པོ་དེ་ལ་སྒྲིབ་པར་བྱེད་པའི་ཆ་ནི་དེ་གི་སྒྲིབ་པ་ལྔ་བཞག་པ་ཡིན། ཐུགས་རྗེ། གཉིས་གཅིག་ཕུང་པོ་གནོད་བྱེད་དང་ཐེ་ཚོམ་ཕྱིར་ན་ལྔ་ཉིད་དོ།

དེ་ནས། སྐལ་མི་མཉམ་པའི་ཀུན་འགྲོ་དགུ་པོ་དེ་སྤངས་པར་འགྲོ་བ། དེ་དང་ཡུལ་ཅན་ཡང་དག་པར་ཟད་པས་སྤངས་པ། ཡུལ་ཅན་དེ། ཇི་ལྟར་ཐབས་ལ།